དེ་དུས། རང་གི་སྤྱི་བོ་བྱས་ནས་འདྲ། མདུན་རེ་བྱས་ནས་འདྲ། དང། ད་གིན་ཚོགས་ཞིང་མདུན་ལ་གསལ་བཏབ་ཡོད་ན། ཡང་གཅོད་གཏོང་དུས་བེམ་རིག་ཕྲལ་དུས་སྤྱི་བོ་ལ་ཕག་མོ་གསལ་བ་གསལ་བཏབ་དགོས། རང་གི་སྤྱི་བོ་ལ་གསལ་བཏབ་ཡོད་ན་དེ་གས་འགྲིག་པ་རེད། ད་གང་ལྟར་ཡིན་མིན་མདུན་ཡོད་ན་མདུན་ཡོད་ན་རྡོ་རྗེ་ཕག་མོ་གསལ་བཏབ་ཡོད་རེད་ད་གིན་ཕུག་གི་ནང་བཞིན་ཅན་རང་གི་སྤྱི་བོ་ལ་རེད། རང་གི་སྤྱི་བོ་ལ་ཡོད་ཡིན་ཙང་རྡོ་རྗེ་ཕག་མོ་ཡི་དམ་ཚིག་པའི་ཐུགས་ཀ་ལ་ཡུམ་ཆེན་མོ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཞུགས་ཡོད་པའི་མོས་པ་བྱས། ཡུམ་ཆེན་མོ་སྐུ་མདོག་སེར་མོ།

unwholesome actions, obscurations, and disease, and the possessions of the spirits of myself and all other you know, the sentient beings.

འཇིགས་བྱེད་བཀའ་བརྒྱད་ཀྱི་འཇིགས་བྱེད་ཚོགས་ཡིན་ན་འཇིགས་བྱེད་བདེ་མཆོག་གི་ཚོགས་ཡིན་ན་བདེ་མཆོག་རྣལ་འབྱོར་མ་ཡིན་ན་སེམས་ཅན་ཐམས་ཅད་རྣལ་འབྱོར་མ་ལ་ཡང་གསལ། ལྷ་དང་ཀླུ་དང་གང་ག་དུར་ཁྲོད་བརྒྱད་ན་འདུས་པའི་ལྷ་ཀླུ། གནོད་སྦྱིན་དྲི་ཟ་གང་ག་གྲུལ་བུམ། ཡི་དྭགས་ལྷ་ལ་གསལ་ནས། མ་གྱུར་རིགས་དྲུག་ཚང་མ་ལྷ་ཡི་རྣམ་པ་ཅན་དུ། བཞག་ནས་དེ་ནས་ཚོགས་ཕུལ་བ་རེད། གཏོར་མ་ཕུལ་ཡུལ་དེ་འདྲ་ཡིན། བོ་ཙཱ་ར་ནི་ཡབ་པ་དང་ཙཱ་ར་ཡབ་སྲས་སྔོན་འགྲོ་གཏོར་མ་སྐོར་ལ། དྲུག་ཅུ་མ། མ་ཟི་དང་འཇིགས་བྱེད་སྔོན་འགྲོ་གཏོར་མ་ཕུལ་དུས་ཡང།

ཨ་ནི། སྐད་ཅིག་གིས་ཡང་འཇིགས་བྱེད་ཀྱི་སྐུ་ལ་ཡང་བསྒྱུར་ནས་ཕུལ་དགོས་བ་རེད་ཙང་མ་དུ་ཐ་མལ་པ་བཞག་མ་རེད། སྔགས་ཀྱི་སྐབས་སུ་ཐ་མལ་པའི་སྣང་ཞེན་འགོག་དགོས་བ་ཡིན་དུས་གང་ག་ལྷ་ལ་གསལ་དགོས་རེད་ད་ག་ནང་བཞིན་ཚོགས་ཕུལ་དུས་ཡོད་པས། ཅེས་ས་འོག་འབུ་སྲིན་ཡན་ཆད་ནས་མ་གྱུར་རིགས་དྲུག་གི་སེམས་ཅན་གྱི་མགྲོན་ཚང་མ་ལ་མགྲོན་སྤྱན་དྲངས་ཡོང་དུས་གནས་པའི་མཁའ་འགྲོ་དང་མཁའ་འགྲོ་མ་དང་དཔའ་བོ་མཁའ་འགྲོ་ལྷ་དང་ལྷ་མོའི་རང་བཞིན་དུ་བྱིན་གྱིས་བརླབས། སྤྱན་དྲངས་དུས་ཡོད་ད་ག་ནང་བཞིན་བྱས་པས་ལྷ་ལ་བསམ་བློ་གཏོང་དགོས་བ་རེད།

དེ་བཀའ་མཆེད་ཀྱི་ཚོགས་ཕུལ་དུས། ཚོགས་སྐོར་ལ་དེ་ལབ་ནས་ཡག་པོ་ཡོད་རེད། ཚོགས་སྐོར་ལ་ང་ཚོ་དུས་རྒྱུན། ཨེ་མ་ཧོ་ཡེ་ཤེས་རོལ་པ་ཆེ་ཟེར་ཚོགས་བཤམས་བྱས་ཡོད་ན་ཡང་དེ་འདོན་ན་ཡག་པོ་ཡོད་རེད། ད་ཨ་ལི་ག་ཡིན་མིན་ན། སྣོད་ཀྱི་འཇིག་རྟེན་དག་པར་བྱས་ཡོད་སྐོར་འབྲི་དོན་ལགས་སོ་བཅུད་ཀྱི་སེམས་ཅན་ལྷ་དང་ལྷ་མོའི་རང་བཞིན་ཅན་གྱུར་པ་ཟེར་དུས་སྣོད་ཀྱི་འཇིག་རྟེན་པའི། རི་ར་བ་ཁང་ཁྱིམ་སྐོར་པ་དང་ས་གཞི་གང་ག་ལོ་པའི་མ་དག་པ་ཅི་ཡང་མེད་པར་གང་ལོ་ལ་དག་པའི་འཇིག་རྟེན་པའི་དག་ཞིང་འདྲ་པོ་ཅིག་ལ་གྱུར་སོང་བསམ་པ་བྱས། དེའི་ནང་ལ་ཡོད་པའི་བཅུད་ཀྱི་སེམས་ཅན་འབུ་སྲིན་ཚུན་ཆད། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་ལྷ་དང་ལྷ་མོའི་རང་བཞིན་དུ་གྱུར་སོང་བསམ་པ་བྱས་ན། ཨཱ་ད་ག་རེད་དེ་ང་ཚོ། ཨེ་མ་ཧོ་ཡེ་ཤེས་རོལ་པ་ཆེ་ཞིང་ཁམས་ཐམས་ཅད་རྡོ་རྗེ་ཞིང་དེ་ན་འདུག་བ། ཚོགས་ཕུལ་དུས་འདུག་བ། ཞིང་ཁམས་ཐམས་ཅད་རྡོ་རྗེ་གནས་རྣམས་རྡོ་རྗེ་ཕོ་བྲང་ཆེ་ཟེར་བ་དང། བཅུད་རྣམས་དཔའ་བོ་དཔའ་མོ་དངོས།

རང་གི་སྤྱི་བོ་ནས་བཟུང་ལྟེ་བའི་བར་དབུ་མ་ཕྱི་དཀར་ནང་དམར་མདའ་སྨྱུག་ཙམ་དེ་ནང་ལྟེ་བར་རང་སེམས་ཐིག་ལེའི་གཟུགས་འཕར་ཞིང་འཕུར་ལ་ཁད་པའི་རྣམ་པ་ཅན། རྩ་མཆོག་ཨ་བ་དྷཱུ་ཏི་བརྒྱུད་ལམ་ནས་བླ་མ་ལྷག་པའི་ལྷ་ཡི་ཐུགས་ཀར་འཕང། རང་གི་ལུས་ཀྱི་སྤྱི་བོ་ནས་ལྟེ་བའི་བར་རུ་དེ་ལ་རྩ་དབུ་མ་ཕྱི་དཀར་ལ་ནང་དམར་བའི་མདའ་སྨྱུག་ཚད་གཅིག་པ་གསལ་དང། དེའི་ནང་ལ་ལྟེ་བའི་ཁ་ཐུག་དེ་ལ་དེ་ནས་རང་གི་སེམས་ཐིག་ལེ་དཀར་པོ། འཕར་ལ་ཁད་པ་འཕུར་ལ་ཁད་པ་ཅིག་བསམ་དང།

ད་རང་གི་སེམས་དེ་རྩ་བ་དུ་དེ་ནང་གི་ཐིག་ལེ་དཀར་པོ་དེ་ལ་ཕར་ཞུགས་པ་དང་ཕར་བལྟས་བལྟས་པ་འདྲ་པོ་མེད་པར་རང་ཐིག་ལེ་དཀར་པོ་ཡིན་པ་ཅན་ཕཊ་ཟེར་དུས་ཡར་འདུག། བླ་མ་ལྷ་ཡི་ཐུགས་ཀར་འཕང་དགོས་རེད་ཕཊ་ཅིག་ལྔ་ཡོད་ཀྱི་རེད་ཨ་འདུག་ལྔ་འདུག་བ། ཅན་དེ་ཕཊ་གཅིག་ལས་མི་འདུག་ཕཊ་གཅིག་ལས་མི་འདུག་དེ་ཕཊ་ལྔ་རྒྱག་དགོས་རེད་ཕཊ་ཟེར་དུས་བཙལ་ན་ཐུགས་ཀ་ནས་ཡར་རང་སེམས་ཐིག་ལེ་དེ་སྙིང་ག་ལ་འགྲོ་ཡང་ཕཊ་ཟེར་དུས་མགྲིན་པ་ལ་འགྲོ། ད་རྩ་དབུ་མའི་ནང་ལོགས་རྩ་དབུ་མ་རྩ་དབུ་མའི་ནང་ལ་ཡར། དེ་ནས་ཕཊ་གཅིག་ཟེར་དུས་སྤྱི་གཙུག་ཏུ་འདོན། དེ་ནས་ཕཊ་གཅིག་ཟེར་དུས་བླ་མ་ལྷ་ཡི་ཐུགས་ཀ་ལ་ཡར་ཕེབས། དེ་ནས་ཡང་ཕཊ་གཅིག་ཟེར་དུས་ལུས་རྙིང་པ་རང་གི་ལུས་རྙིང་པ་དེ་བེམ་ལུས་ཆེན་པོ་རི་རབ་ཙམ་ཅིག་དཀར་པོ་རྒྱགས་པ་ཚོ་པོ་སྣུམ་པོ་འོ་དེ་མ་རི།

at the, uh, the uh, at the um, the throat from the navel, and then we say another pair. At that time, we should think that uh, our uh, mind and drop reach on the crown, and then we should say another pair and think at that point. Then our own mind drop reach at the heart of the supreme the teacher guru and then we say another one and then i think that uh, one is a form of body is falling uh, onto a uh, ground

ཕཊ་རང་སེམས་བླ་མ་ལྷ་ཡི་ཐུགས་ཀ་ནས་མཁའ་འགྲོ་གྲི་གུག་འཛིན་པའི་རྣམ་པར་ཐོན། ཟེར་ནི་རེད། རང་གི་སེམས་བླ་མ་ལྷ་ཡི་ཐུགས་ཀ་ཡར་འཕངས་ཏེ་ཡོག་རེད། དེ་ནས་རང་སེམས་བླ་མ་ལྷ་ཡི་ཐུགས་ཀ་ནས་ཡང་གཅིག་མར་ཐོན་ནས་ཕྱི་ལོགས་ཐོན་ནས་མཁའ་འགྲོ་མའི་རྣམ་པ་ཅན། མཁའ་འགྲོ་ལས་རིགས་ཀྱི་མཁའ་འགྲོ་མ་ལྗང་གུ་གྲི་གུག་འཁྱེར་བསྡད་མཁན་ཅིག་རྣམ་པ་ལ་ཐོན། ཐོན་ནས།

མི་མགོའི་སྒྱེད་པུ་གསུམ་གྱི་སྟེང་ཐོད་པ་བྲེགས་ནས་བྲེགས་ཏེ་བཙུགས་པའི་ནང་ཉིད་དུ། ད་རང་གི་ཕུང་པོ་རེ་འགྱེལ་བསྡད་མཁན་དེ་ཐོད་པ་དེ་དེ་གང་ལ་བཀལ་བོ་རེ་ཐོད་པ་འདི་སྨིན་མཚམས་སུ་གྲི་གུག་གིས་ཐུག་ཙམ་བྱས་དུས་ལང་ཚོའི་ཐོད་པ་དེ་ཁོབ་སེ་ཡར་གོག་ཡོང་ངས་ཐོད་པ་དེ་ཡར་བླངས་ནས་སྒྱེད་པུ་གསུམ་ཁ་ལ་བཞག་ནས་རྒྱ་སྟོང་གསུམ་དང་མཉམ་པར་བྱས་པ་ར་བྱས་ནས་འོ་ད་དེ་བཙུགས། དེའི་ནང་ལོགས་ལ་ག་རེ་བླུག་གོ་རེ་ཟེར་ན་ད་ག་ལ་བཟོད་བླུག་ཡ་དེ་ལ་རང་གི་ཕུང་པོ་རྙིང་པ་དེ་གི་ཀླད་པ་དང། འཁོར་བ་དང། སྒལ་ཚིགས་ནང་གི་ཀླད་པ་དང་མགོ་ནང་གི་ཀླད་པ་དང། ཨ་ནི། ཁྲག་དང་ཆུ་སེར་འདྲ་དང། འོ་དེ་འདྲ་ཞག་ཚི་འདྲ་པོ་དེ་འདྲ་པའི་ཁུ་བ་དང་རྐང་དང། རྐང་པ་རྐང་གཉིས་ཚུར་ནང་ལ་རྐང་ཡོག་རེད་འོ་ད་རྐང་མར་ལ་སོགས་པ་པའི་ལུས་ཀྱི་དྭངས་མ། དྭངས་མ་གང་ག་ཐོད་པ་དེ་ན་བླུགས།